བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་རིམ་འགོ་འཛུགས་ཞུ་གི་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་བོད་ཟླ་བརྒྱད་པའི་ཚེས་པ་ཉི་ཤུ་དང་ཕྱི་ལོ་ཉིས་སྟོང་བཅུ་གསུམ་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་བཞི་གཟའ་ཕུར་བུ་རེད་གསར་འགྱུར་ལས་རིམ་བརྙན་འཕྲིན་ཞུ་མཁན་བསྟན་འཛིན་འཆི་མེད་ཡིན། ང་ཚོའི་དེ་རིང་གི་གསར་འགྱུར་གཙོ་གནད་ཁག་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡོ་རོབ་ཀྱི་ཡུལ་གྲུ་པོ་ལན་གྱི་རྒྱལ་ས་ཝར་སོའི་ནང་ཚོགས་པའི་འཛམ་གླིང་ཞི་བདེ་ལྷན་ཚོགས་ཐེངས་བཅུ་གསུམ་པའི་ཐོག་ལྷན་ཞུགས་མཛད་པའི་སྐོར་དང། བོད་མི་སྒྲིག་འཛུགས་ཕྱི་དྲིལ་བཀའ་བློན་བདེ་སྐྱིད་ཆོས་དབྱངས་མཆོག་གིས་སྤྱིའི་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཚོགས་འདུ་ཐེངས་བཅུ་བདུན་པ་དང་འབྲེལ་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བའི་སྐོར། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་ཧི་མ་ཅལ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་མཇལ་འཕྲད་ཞུས་གནང་བའི་སྐོར། རྒྱ་ནག་གཞུང་གིས་བོད་མདོ་སྨད་རྔ་པ་ཁུལ་ཁྱུང་མཆུ་རྫོང་གི་བོད་མི་གསུམ་ལ་ལོ་བཞི་ནས་ལྔ་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་པའི་གནས་ཚུལ་དང་དེ་བཞིན་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་གྱི་མཛད་སྒོ་དང་བསྟུན་སློབ་གྲྭའི་སྔོན་འགྲོ་ནས་འཛིན་རིམ་བཅུ་གཉིས་བར་གྱི་སློབ་ཕྲུག་ཚོའི་བཟང་སྤྱོད་སྐོར་མཚོན་པའི་རི་མོའི་འགྲེམས་སྟོན་ཞིག་གནང་བ་བཅས་ཞུ་ཡིན་མུ་མཐུད་ནས་གཟིགས་རོགས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡོ་རོབ་ཡུལ་གྲུ་པོ་ལན་གྱི་རྒྱལ་ས་ཝར་སོ་ནང་ཚོགས་པའི་འཛམ་གླིང་ཞི་བདེ་ལྷན་ཚོགས་ཐེངས་བཅུ་གསུམ་པའི་ཐོག་ལྷན་བཞུགས་མཛད་འདུག ྋགོང་ས་མཆོག་ནེའུ་ཡོག་གི་མཛད་འཕྲིན་ཁག་གྲུབ་ནས་ཐད་ཀར་པོ་ལན་དུ་ཆིབས་ཞལ་བསྒྱུར་ཏེ་ཕྱི་ཚེས་ཉི་རྩ་གཉིས་ཉིན་ཡུལ་དེའི་རྒྱལ་སར་ཞབས་སོར་འཁོད་སྐབས་བོད་མི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན་མཆོག་དང་སྐུ་ཚབ་དོན་གཅོད་རྣམ་གཉིས་ཀྱིས་ཕེབས་བསུ་ཞུས་འདུག་ཝར་སོ་རྒྱལ་ས་དེར་ཕྱི་ཚེས་ཉི་རྩ་གཅིག་ནས་ནོ་སྦེལ་ཞི་བདེ་ལྷན་ཚོགས་ཐེངས་བཅུ་གསུམ་པ་དེ་དབུ་འཛུགས་གནང་བ་དང་ཁ་སང་ཕྱི་ཚེས་ཉི་རྩ་གསུམ་དེར་ལྷན་ཚོགས་ཀྱི་ཉི་མ་མཐའ་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྷན་ཞུགས་མཛད་ཡོད་པ་རེད། ྋགོང་ས་མཆོག་གིས་འཛམ་གླིང་ཞི་བདེ་ལྷན་ཚོགས་དེར་ལྷན་ཞུགས་མ་མཛད་གོང་པོ་ལེནྜ་བརྙན་འཕྲིན་གསར་ལས་ཁང་གི་བཅར་འདྲི་དང་ལེན་མཛད་འདུག། བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་གིས་ཧི་མ་ཅལ་མངའ་སྡེ་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་བྲིཇ་བྷི་ཧ་རི་ལཱལ་བུ་ཏེལ་མཆོག་མཇལ་འཕྲད་ཞུས་གནང་འདུག་ཚོགས་གཙོ་སྤེན་པ་ཚེ་རིང་མཆོག་དང་ལྷན་དུ་སྤྱི་འཐུས་པད་མ་འབྱུང་གནས་ལགས་དང་ཤིམ་ལ་ས་གནས་འགོ་འཛིན་ཚེ་རིང་བཀྲ་ཤིས་ལགས་བཅས་བཅར་འདུག་སྐབས་དེར་ཧི་མ་ཅལ་མངའ་སྡེ་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་ལ་མངའ་སྡེ་གྲོས་ཚོགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བར་འཚམས་འདྲི་དང་འབྲེལ་ཧི་མ་ཅལ་མངའ་སྡེ་གྲོས་ཚོགས་ཀྱི་དགུན་དུས་གྲོས་ཚོགས་དབུ་འབྱེད་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་སྒྱུར་བསྐྱངས་ཏེ་བཀའ་སློབ་སྩལ་རྒྱུའི་གནད་དོན་ཐོག་གྲོས་བསྡུར་ལྷུག་པོ་གནང་ཡོད་འདུག། དེ་ག་ནང་བཞིན་མངའ་སྡེའི་ཚོགས་གཙོ་མཆོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཁང་གསར་པ་དབུ་འབྱེད་ལ་ཕེབས་གནང་ཡོང་བའི་གདན་ཞུ་དང་ཧི་མ་ཅལ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་བསྐྱར་གསོ་གནང་རྒྱུ། དེ་བཞིན་ཧྥ་རན་སི་གྲོང་ཁྱེར་སི་ཏྲཱས་སྦོག་ཏུ་འབྱུང་འགྱུར་རྒྱལ་སྤྱིའི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་སྐོར། གཞན་ཡང་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་བཅས་ཞུས་ཡོད་པ་རེད་འདུག། བརྒྱུད་ལམ་ཁག་གི་ནང་གནས་ཚུལ་སྤེལ་གསལ་ལ་རྒྱ་ནག་གཞུང་གིས་འདི་ལོའི་སྤྱི་ཟླ་དང་པོའི་ནང་འཛིན་བཟུང་བཀག་ཉར་བྱས་པའི་བོད་མདོ་སྨད་རྔ་པ་ཁུལ་ཁྱུང་མཆུ་རྫོང་གི་བོད་མི་གསུམ་ལ་སྤྱི་ཟླ་བདུན་པའི་ནང་ལོ་བཞི་ནས་ལྔ་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་འདུག་དེ་ཡང་འདི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་བོད་མདོ་སྨད་རྔ་པ་ཁུལ་ཁྱུང་མཆུ་རྫོང་དུ་རང་ལོ་ཉི་ཤུ་རྩ་བརྒྱད་ཡིན་པའི་བོད་མི་གྲུབ་མཆོག་ལགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་སྲེག་གནང་སྐབས་ཉེན་རྟོག་པ་དང་ས་གནས་ལས་བྱེད་མི་སྣ་སླེབས་ནས་མེ་བསད་རྩིས་བྱས་པར་བོད་མི་གུར་མགོན་ལགས་དང་ནོར་བུ་རྡོ་རྗེ་ལགས་བསོད་ནམས་ཡར་འཕེལ་ལགས་བཅས་ཀྱིས་ཉེན་རྟོག་པའི་ལག་ནས་མེ་གསོད་རྒྱུའི་ཡོ་བྱད་སོགས་འཇུས་ནས་བཀག་འགོག་དང་གཞན་བོད་མི་མང་པོ་མཉམ་རུབ་ཐོག་འགོག་ཐབས་བྱས་ཡོད་འདུག་ཉི་མ་གསུམ་ཙམ་གྱི་རྗེས་སུ་གནས་ཚུལ་དེའི་རྐྱེན་པས་ཁོང་གསུམ་ཉེན་རྟོག་མི་སྣས་འཛིན་བཟུང་བཀག་ཉར་བྱས་ཏེ། སྤྱི་ཟླ་བདུན་པའི་ནང་ཁྱུང་མཆུ་རྫོང་མི་དམངས་ཁྲིམས་ཁང་གིས་གུར་མགོན་དང་བསོད་ནམས་ཡར་འཕེལ་ལགས་གཉིས་ལ་ལོ་བཞི་རེ་དང་ནོར་བུ་རྡོ་རྗེ་ལགས་ལ་ལོ་ལྔའི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་འདུག། བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་གྱི་མཛད་སྒོ་དང་བསྟུན་ནས་སློབ་གྲྭའི་སྔོན་འགྲོ་དང་འཛིན་རིམ་བཅུ་གཉིས་བར་གྱི་སློབ་ཕྲུག་ཚོའི་བཟང་སྤྱོད་སྐོར་མཚོན་པའི་རི་མོའི་འགྲེམས་སྟོན་ཞིག་གནང་འདུག་འགྲེམས་སྟོན་དེའི་ནང་སློབ་ཕྲུག་བརྒྱ་ལྷག་གིས་རི་མོ་སྒྲིག་ཤོམ་གནང་འདུག་སློབ་ཕྲུག་སོ་སོའི་ངོས་ནས་བཟང་སྤྱོད་དེ་གང་འདྲ་ཞིག་ཡིན་པ་མཚོན་པའི་རི་མོ་འདྲ་མིན་སྣ་ཚོགས་ཤིག་བྲིས་འདུག་རི་མོའི་དགེ་རྒན་བཀྲ་ཤིས་སྟོབས་རྒྱལ་ལགས་ཀྱིས་རི་མོ་དེའི་ནང་འཁོར་བ་དང་འཚེ་མེད་ཞི་བ། ཡ་རབས་སྤྱོད་བཟང་བྱམས་པ་དང་བརྩེ་བ་སོགས་བཟང་པོའི་ཡོན་ཏན་མཚོན་གྱི་འདུག་ལ། པར་རིས་ཀྱི་གཡོན་ཕྱོགས་ཀྱི་གཏི་མུག་དང།

ལམ་ཀ་ཁག་ཁག་ཡོད་རེད་དེ་འདྲ་དེ་ན་ལམ་ཀ་གསུམ་བྲིས་ཡོད་རེད་སྤྱི་བཏང་བར་ལམ་ཀ་ཁག་ཁག་ཡོད་རེད་ལམ་ཀ་དེ་དངོས་གནས་སོ་སོ་གི་བུ་ཆུ་ཡག་པོ་འགྲོ་སྟངས་འགྲོ་ཞེ་ན། མི་ཚེ་གཅིག་དངོས་གནས་སོ་སོ་གི་དངོས་གནས་དཀའ་ལས་ཡག་པོ་བརྒྱབ་ན་ཤི་བར་འགྲོ་ཞེ་ན་སོ་སོ་གི་བ་ལ་སོན་ཞིག་བཏབ་ཐུབ་ཀྱི་རེད། སོན་དེ་ང་ཚོ་སོན་ཚད་ཀྱི་དེ་འདྲ་མེད་མེ་ཏོག་འདི་དག་ལོ་མ་དེའི་འབིགས་སྐད་ཆ་རེད། ནི་དེ་སོན་དེ་སོན་དེ་སོན་བཏབ་ཐུབ་ཀྱི་རེད་ནི་དེ་མཉམ་པོ་སོ་སོ་དངོས་གནས་ད་དུང་ལྷག་བསམ་རྣམ་དག་སོ་སོ་གི་མི་ཚེ་གཅིག་དངོས་གནས་གཞན་གོ་ར་བསམ་བློ་བཏང་ཞེ་ན་ནི།

We are very happy to have seen this exposition. It was very beautiful and very moving to see all the expressions in the Tibetan children's. Uh, especially, it's about moral values. So we saw a lot of things, a lot of messages that are really, really moving, really touching for us. We're very happy and we, we hope this, uh, these expositions continue to exist

བརྙན་འཕྲིན་གཟིགས་མཁན་ཡོངས་ལ་འཚམས་འདྲི་ཞུ། སང་ཉིན་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཐམ་པ་དང་རབ་བྱུང་བཅུ་བདུན་པའི་གནམ་ལོ་ཆུ་སྦྲུལ་ལོའི་བོད་ཟླ་བརྒྱད་པ་ཕྱི་མའི་ཚེས་ཉི་ཤུ་རྩ་གཅིག། རེས་འགྲོགས་ཟླ་སྐར་མགོ་དང། སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ། རེས་གཟའ་པ་སངས་ཡིན། འོན་ཏེ། སྔ་དྲོའི་ཆུ་ཚོད་བདུན་དང་སྐར་མ་ཉི་ཤུ་རྩ་བཞི་ནས་འབྱུང་འཕྲོད་ས་ཆུ་རུ་འཕོས་ནས་ཚེས་ཆ་བཟང་བ་ཡིན། ཉིན་དེར་ལས་དོན་སོགས་བྱེད་རྒྱུར་བཟང་བ་རྣམས་ནི། ལྷ་གསོལ་བྱེད་པ། གྱོན་གོས་གསར་པ་བཟོ་བ། ཆོས་འཆད་པ། ལམ་དུ་ཞུགས་པ། ཁང་པའི་རྨང་འདིང་བ། ཆུ་རགས་དང་རྫིང་ཡུར་འདྲུ་བ། གཉེན་སྒྲིག་དང་ཚོང་ལས་བྱེད་པར་བཟང། ལྷག་པར་དུ། ལོ་རྟགས། ལུག་དང་བྱ་སྤྲེལ་རྣམས་ཀྱི་བླ་གཟའ་ཡིན་པས་ཉིན་དེར་ལས་དོན་བསྒྲུབ་རྒྱུ་ལས་སླ་བའང་སྲིད། འོན་ཀྱང་ལོ་རྟགས་སྟག་ཡོས་གཉིས་པོའི་གཤེད་གཟའ་ཡིན་པས་ཅུང་རྩུབ་པ་སྲིད།